གཙོ་བོ་མི་སྲིད་པའི་སྒྲུབ་བྱེད་ནི་ད་སྤྱི་གཙོ་བོ་མེད་པ་དེ་སྔར་ལབ་པ་རེད། ཡོད་ན་དམིགས་སུ་རུང་བ་ལས་མ་དམིགས་པའི་ཕྱིར་རྟགས་ཡལ་ག་ལབ་བཞག་རེད། འོ་དེ་ཟིན་འོང་དུས་ས་དང་གཙོ་བོ་མི་སྲིད་པའི་སྒྲུབ་བྱེད་ཁོ་ལ་གཙོ་བོ་དེ་ཆོས་ཅན། རྣམ་འགྱུར་རྣམས་ལ་རང་བཞིན་འབྲེལ་བའི་ཚུལ་དུ་ཡོད་པ་མ་ཡིན་པར་ཐལ་དེ་ཁོ་རང་ཚོའི་ཁས་ལེན་རེད་བ། སྤྱི་གཙོ་བོ་དེ་རྣམ་འགྱུར་ཟེར་དུས་འབྲས་བུ་རེད་འབྲས་བུ་རྣམས་ལ་རང་བཞིན་འབྲེལ་བའི་ཚུལ་དུ་ཡོད་ཟེར་ཨ་རོ་ཨོ་འདུག་བྱེད། དང་པོ་ནི་ཚེ་གྲངས་ཅན་སོ་ཚུར་སྣང་ལྡན་དུ་བྱ་དང་བཅུ་གསུམ་ལྡན་ན། དངོས་པོ་རྣམས་ཀྱི་གནས་ལུགས་དང་དོན་དམ་བདེན་པ་དང་རང་བཞིན་གྱི་བ་གཙོ་བོ་དེ་ཉིད་སྤྱི་གཙོ་བོ་དེ་ལ་བྱེད། དེའི་སྒྲུབ་བྱེད་ནི་གཏན་ཚིགས་ལྔ་ཡོད་པ་ཐུགས་སྲས་ཉིད། ཞེས་བཤད། ཞེས་ཡོན་ཏན་གསུམ་ཆ་མཉམ། ཆ་མཉམ་ཡང། འོ། མངོན་དུ་གྱུར་མི་སྲིད་པས་མི་གསལ་བ་ཆོས་རྣམས་ཀྱི་གནས་ལུགས་རང་བཞིན་དེའི་ངང་ལས་རྣམ་འགྱུར་སྣ་ཚོགས་པ་རྣམས་འོ་ནམ་མཁའ་ལ་འཇའ་ཚོན་བཞིན་དུ་སྤྲོ་བར་བྱེད་པ་ཡིན་ཕྱིར། བུམ་པའི་རང་བཞིན་དེ་ཉིད་སྣམ་བུའི་རང་བཞིན་དང་སྣམ་བུའི་རང་བཞིན་དེ་ཉིད་བུམ་པའི་རང་བཞིན་ཡིན་པས། གནས་སྐབས་ཐ་དད་པ་ཙམ་ཡིན་གྱི་རང་བཞིན་ལ་ཆ་ཤས་དབྱེ་བ་ཅུང་ཟད་ཀྱང་མེད་དོ་ཞེས། དེ་ཉིད་ལ་སྤྱི་གཙོ་བོ་ཞེས་བྱའོ། ཞེས་རྣམ་འགྱུར་རྣམས་རང་སྟོང་དང་བརྫུན་པ་ཁོ་ནའོ།
ད་གང་ལྟར་གྱི་དེ་རེད། ག་རེ་མགོ་ས་བོན་དང་མྱུ་གུ་གཉིས་པོ་དེ་རང་བཞིན་གཅིག་པ་ཁས་ལེན་པར་བྱས་ད་གཙོ་བོ་དེ་རྣམ་འགྱུར་རྣམས་ལ་རང་བཞིན་འབྲེལ་བའི་ཚུལ་དུ་ཡོད་པ་མ་ཡིན་པར་ཐལ། ས་མྱུག་སོགས་ཟེར་ནི་བློ་མ་འཁྲུལ་བ་ལ་སྣང་བའང་རང་བཞིན་གཅིག་ཏུ་སྣང་བ་ལ་མི་བརྟེན་པར་རང་བཞིན་ཐ་དད་པ་ཁོ་ནར་སྣང་བའི་ཕྱིར་ད་སྤྱི་གཙོ་བོ་དེ་ཆོས་ཅན། ཟེར་ནའོ། རྣམ་འགྱུར་རྣམས་ལ་རང་བཞིན་འབྲེལ་བའི་ཚུལ་དུ་ཡོད་པ་རྣམ་འགྱུར་རྣམས་ལ་རང་བཞིན་འབྲེལ་བའི་ཚུལ་དུ་ཡོད་ན་རྣམ་འགྱུར་རྣམས་འབྲས་བུ་རྣམས་རང་བཞིན་གཅིག་པ་ཡིན་དགོས། ད་ཡིན་ན་ཨཱ་ལི་ས་མྱུག་གཉིས་པོ་སྦྱར་ན་འགྲིག་འདུག་ས་མྱུག་སོགས་ནི་འོ་གཉིས་པོ་དེ་རང་བཞིན་གཅིག་ཡིན་ན་རྫས་གཅིག་ཆགས་འགྲོ་རྫས་གཅིག་ཡིན་ན་བློ་མ་འཁྲུལ་བ་ལ་སྣང་དུས་རྫས་སོ་སོར་མ་ཡིན་པ་སྣང་བའི་ཕྱིར་ཏེ་སོ་སོར་མ་ཡིན་པ་མི་སྣང་བ་དང་བློ་མ་འཁྲུལ་བ་ལ་འོ་རང་བཞིན་གཅིག་ཏུ་སྣང་བ་མ་ཡིན་པའི་ཕྱིར་རང་བཞིན་ཐ་དད་པ་ཁོ་ནར་སྣང་བའི་ཕྱིར་རོ་ཞེས་ར་བ། ས་མྱུག་གཉིས་པོ་དེ་མངོན་སུམ་ལ་སྣང་བ་དེའི་ཚེ་ན་རྫས་སོ་སོར་སྣང་འགྲོ་བར་ར་བ། བློ་མ་འཁྲུལ་བའི་གཟིགས་ངོར་སོ་སོར་སྣང་བ་སྟེ་འཕེལ་བྱེད་འབད་བྱེད་སྟེ་ནི་རྫས་ཐ་དད་པ་ཆགས་འགྲོ་བྱེད་པར་ར་བ།